ཆུའི་ཕ་ཚད་ཆུ་ཚད་ཡིན་མོད་འདྲ། ཨའོ་བསམ་ན། ག་རེ། ཆོས་སུ་སོང་མེད་གསུངས་ཞེས་ཨང་ངོ་ཚ་ཡོད། ཨ་དེ་འདྲ་ཡིན་ཙང་ག་ང་རང་གི་བསམ་བློ་རང་གིས་བསམ་བློ་མ་བཏང་ན། ཨན་གཅིག་བཤད་རྒྱུ་ཁྲ་ལ་ཆུང་པོ་གཅིག་འདུག་སེ་ཡ་ང་ཡ་ཟུག་འདྲ་བོ་ཅེ་ཧམ་པ་ཁྱེར་གཅིག་བཤད་བསྡད་ཡ་ད་ཕྱི་བ་ཆུ་བ་ཐོག་ཕན་བཟོས་གི་ཡོད་མེད་མི་ཤེས། ཨ་ཡིན་ན་ཡང་ངས་ཨན་པའི་མཚན་ཉིད་དེ་ཚང་པ་བྱས་ཡོད་མ་རེད་དེ། ལོ་རྒན་གོག་འདྲ་བོ་ཁྱེར་གི་ཤི་འདྲེས་པ་རུ་ཡིན་དུས།

ད་གྲྭ་སའི་དགེ་བཤེས་ཡིན་ན་མི་བསམ་གྱིས་མི་ཁྱབ་པ། འདུག་དཀའ་ལས་བརྒྱབ། ད་ལ་ལྷོ་ཉལ་བྱས། རང་དུལ་བདེ་བར་བུ་ཤ་སྟག་ཡིན་དགོས་ཀྱི་རེད། དེ་མ་ཡིན་པ་ཏོག་ཙམ་ཤེས་སོང་སེ་ལམ་སེང་མི་ལ་ཤོད་ཡག་དེ། ཕན་ཐོགས་ཡག་ཞེ་པོ་ཡོད་མིན་མི་ཤེས། རང་མ་དུལ་བར་གཞན་འདུལ་བའི་ཐབས་མེད་གསུངས་ཡོད་རེད། དེ་འདྲ་ཡིན་ཙང། གཅིག་བཤད་སྣོན་མ་ཅུང་ཙམ་བཤད་བསྡད་མིན་དེ་གའི་མི་ལ་ཕན་གྱི་ཡོད་མེད་ཤེས་ཀྱི་མ་རེད། ཆོས་བཤད་མཁན་དེ་ལ་མཚན་ཉིད་མང་པོ་ཅིག་ཚང་དགོས་རེད། རང་ཞི་ཞིང་དུལ་བ་མ་དུལ་བ་ལ་གཞན་འདུལ་ཁག་བྱས། གཞན་ཕར་འདུལ་ཙ་ན་རང་མ་དུལ་བ་བྱས། པ་རུ་བུ་ཅི་ལ་ཨན་བཅོས་མེད་དེ། ཡར་རྒན་རུ་རྒན་རུ་ད་སྤྱོད་པ་ངན་རུ་མན་རུ་དེ་ནས་ཤི་ཁ་ལ་ཁ་ལ་སྤྱོད་པ་ངན་པ་དགུ་འཛོམས་བསྟན་དགོས་ཡ་དེ་འདྲ་ཇི་སྙེད་ཡོང་ཡ་དེ། རང་མ་དུལ་བ་བྱས་ཞི་མི་ཉང་ཤོང་བྱས་དེ་བས་རྐྱེན་གྱིས་བྱུང་ཡོད་རེད། དེ་འདྲ་སོང་ཙང་ཆོས་བཤད་མཁན་གཅིག་ནས་སོ་སོ་སོ་སོ་བརྟག་དཔྱད་བྱེད། རང་ལ་ཁ་ལོག་མཁན་གྱི་སློབ་མ་གཅིག་གཉིས་གཉིས་གསུམ་ནས་བརྒྱ། སྟོང་ལྟ་བུ་ཡོད་ན་ཚང་མ་མ་བསླུ་བར་བྱེད། གཅིག་བཤད་པ་དེ་ཕན་ཐོགས་པ་ཕུགས་སུ་མི་བསླུ་བར་བྱེད།

ཨ་ནི་ཡོན་ཏན་བཅུ་དང་ལྡན་པ་གཅིག་དགོས་རེད། བཤེས་གཉེན་དུལ་བ་ཞི་བ་ཉེར་ཞི་བ། ཡོན་ཏན་ལྷག་པ་བརྩོན་བཅས་ལུང་གིས་ཕྱུག། དེ་ཉིད་རབ་ཏུ་རྟོགས་ལ་སྨྲ་མཁས་ལྡན། བརྩེ་བའི་བདག་ཉིད་སྐྱོ་བ་མེད་ལ་བསྟེན་ཟེར་ཡོན་ཏན་བཅུ་ཡོད་པ་རེད། དུལ་བ་ཞི་བ་ཉེར་ཞི་བ་བསླབ་པ་གསུམ་དང་ལྡན་པ་བ་ད་དེ་འདྲ་དཀོན་པོ་རེད་བརྩོན་བསླབ་པ་གསུམ་ཕར་ཚད་རེད། ཡིན་ནའང་ད་ཡོན་ཏན་བཅུ་མེད་ན་ད་རྗེས་མཐུན་འདྲ་པོ་ཅིག། ད་གང་དྲག་དྲག་ཡོད་པའི་ནང་ལོང་བའི་ནང་གི་ཞར་འདྲ་པོ་ཅིག་ཨ་ཉེས་མི་ཉེས་བྱེད་པ་གཅིག་རེད་དོ་དེ་འདྲའི་རེ་བ་ཅི་རེད་ད།

ལོ་ཐེ་སོང་ནི་བས་ཁོ་རང་ལ་དད་པ་གྱིས་ཁོ་རང་ཕྱི་དར་སྤྲད་ཤེས་ཀྱི་ལ་གོ། དེ་ག་གྱི་གོ་ལོག་ཆགས་ཀྱི་ཡོད་རེད་དེ་འདྲའི་གསུང་ཙམ་སྨྲས་མ་མེད་འདི་ཕྱི་ཉིན་དེ་ཚོས་མ་བཤད་པ་བྱས། ལམ་རིམ་གྱི། དལ་འབྱོར་དོན་ཆེ་རྙེད་དཀའ་འཆི་བ་མི་རྟག་པ་རྣམས་ཡང་བཤད་གི་ཡོད་རེད་དེ་འདྲ་བཤད་པ་ཡིན་ཙང། གར་བྱས་ནས་ད། ཀོ་ཉི་ཤ་པགས་མི་མ་ཁེ་སེ་ཡ་འདྲ་པོ་རེད་མགོ་རྒྱུས་ཚོས་ནེབ། ཆོས་ཕྱོགས་ཐུགས་ཀའི་ཡང་དགེ་བའི་བཤེས་གཉེན་བསྟེན་ཚུལ་རྩ་བ་རེད་ཤག་ལྷག་པའི་སྔགས་ཀྱི་སྐབས་སུ་ལྷ་དང་བླ་མ་དབྱེར་མེད་དགོས་ཡག་གི་སྐད་ཆ་དེ་མང་པོ་བྱུང་འདུག་བསམ་ནས་སྔོན་མ་ང་ཕར་ལོག་འགྲོ་དུས། ཕ་རན་སི་ནས་ཡོང་མཁན་དང་ཁྱོན་བསྡོམས་མི་བཅུ་བདུན། རྗེས་མར་ཇཱ་དི་ས། རྒྱ་གར་ལ་སླེབས་ཡོང་ནས་བཤེས་གཉེན་བསྟེན་ཚུལ་བསླབ་རོགས་གྱིས་བཤད་རོགས་གྱིས་ཟེར་ཡོང་ནས། ཨ་ངས་ཕ་གིར། བུ་ཆུང་དེ་མལ་ལས་བཤད་བྱུང་བ་ཆོས་ཐུན་གཅིག། ད་བཤད་རུང་མ་བཤད་རུང་དགེ་བའི་བཤེས་གཉེན་ཡག་པོ་ཅིག་བསྟེན། དཔེ་ཆ་ཆོས་བཤད་པ་ཤེས་པ་དེ་རང་གི་རྒྱུད་ལ་སྦྱར་ཉམས་ལེན་ཡག་པོ་ཅིག་མ་བྱས་ན། ཆོས་ཞུས་ནས་འཕྲོ་བརླག་འགྲོ་གི་ཡོད་རེད་བཤེས་གཉེན་ཡག་པོ་ཅིག་བསྟེན་དགོས་རེད། བསྟེན་ཚུལ་དེ་ཡག་པོ་ཅིག་མ་བྱུང་ན། ལམ་གྱི་རྣམ་པ་མ་ཚང་དང་གཞན་གཅིག་གཞན་གཅིག་འགྲོགས་པ་དང།

ལམ་གཙོ་རྣམ་གསུམ་ཞུ་ཡག་རེད། རེད་དེ་འདྲ་སོང་ཙང་ད་སློབ་མའི་ངོས་ནས། ད་ག་རེ་ཡིན་ནི་མེད་ན་སྣོད་ཀྱི་སྐྱོན་གསུམ་སྤངས་ནས་ཉན་དགོས་དེ་གལ་ཆེན་པོ་རེད་གཞན་མ་ངས་སློབ་མར་མཚན་ཉིད་ཚང་མིན་ཚང་ཞེ་དྲག་བཤད་ཐུབ་གི་མ་རེད་ཁྱོད་རང་ཚོ་སློབ་གཉེར་ནི་མེད་དཔེ་ཆ་ནི་ཞེ་དྲག་མི་ཤེས་ཐ་ན་བོད་སྐད་མི་ཤེས་ངས་རྒྱ་གར་སྐད་མི་ཤེས། ང་ཚོ་བླ་སློབ་གཉིས་ལྐུགས་པ་གཉིས་འཛོམས་དེ་རེད་ང་ལྐུགས་པ་ཁ་མར་ལོག་ཁྱོད་ཚོ་ལྐུགས་པ་ཁ་ཡར་ལོག། ད་དེ་བར་དུ་ལ་སྐད་ཤེས་མཁན་གྱི་གཅིག་ལས་ཡོད་མ་རེད། ད་ཁོས་ཡག་པོ་ཅིག་བཤད་རོགས་བྱས་ན་དེ་རེད། མ་ཤེས་ན་ཁོའི་གང་བྱེད་རེད་ད། ད་ལྟ་སྣོད་ཀྱི་སྐྱོན་གསུམ་ཟེར་ཡག་དེ་འདས་ནས་ཨ་མཆོག་ཡག་པོ་བྱས་ཉན་དགོས་རེད་མ་ཉན་པ་བྱས་གཡེངས་ནས་བསྡད་ན་སྣོད་ཁ་སྦུབ་པ་རེད་ག་ཚད་བླུགས་ནའི་ཆུ་ནང་ལོགས་འགྲོ་གི་ཡོད་མ་རེད་ཁ་སྦུབ་ལོག་བཞག་ན་ག་རེ་བླུགས་ནའི་ཕྱི་ལོགས་འཛག་འགྲོ་གི་ཡོད་དེ་འདྲ་ཡིན་ཙང་བསམ་བློ་མ་བཏང་མ་ཉན་ན་ཨ་འདས་ནས་པད་མོ་ན་རུ་གས་ཡོད་མ་རེད།

ང་ལ་ད་བཤད་རྒྱུའི་ཆོས་དེ་ལ། ལམ་གཙོ་གསུམ་ཞེས་གསུངས་པའི་ལམ་གྱི་གཙོ་བོ་རྣམ་གསུམ་ཟེར་ཡག་དེ། ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་གསུམ་རེད། ད་དེ་གང་འདྲ་ཅིག་རེད་ཟེར་ན། འཁོར་བའི་ཕུན་སུམ་ཚོགས་པ་ང་རང་ཚོ་པས་ཅིག། ནོར་ལོངས་སྤྱོད་གཉེན་ཉེ་ཚན་གྲོགས་པོ་དགའ་མཚར་ཟེར་ཡག་འདྲ་པོ་ཚེ་འདི་ཕུན་སུམ་ཚོགས་པ་ཨ་ལ་ལ་སྐྱེ་བ་ཕྱི་མ་ལྷ་དང་མི་ཡི། མིའི་གོ་འཕང་ཐོབ་ཡག་འདྲ་པོ་དང་འཁོར་ལོས་རྒྱལ་པོ་ཚངས་པ་བརྒྱ་བྱིན་ཚུན་ཆད་ལ་ཡིད་སྨོན་མེད་པ། དུས་སུ་བསླུ་བའི་ཆོས་ཅན། སྡུག་བསྔལ་གྱི་རང་བཞིན་རེད་བསམ་པ་ཞེན་པ་ལོག་ནས། འཁོར་བ་དེ་ཕུན་སུམ་ཚོགས་པ་ལ་ཞེན་པ་ལོག་ནས། འཁོར་བ་ལས་ཐར་པའི་ཐར་པ་ཅིག་ཐོབ་རོགས་བྱས་ན་བསམ་པའི་དོན་གཉེར་བྱུང་ན། ཨ་ནི་ངེས་འབྱུང་གི་བསམ་པ་མཚན་ཉིད་ལྡན་པ་དེ་དེ་དུས་རེད། ད་ངེས་འབྱུང་ཡོད་ན། ཨ་ནི་ངེས་འབྱུང་གི་ཀུན་སློང་ཐོག་བྱེད་ཡག་གི་ཆོས་དེ་འཁོར་བ་ལས་ཐར་ཡག་གི་ཐབས་ལ་འགྲོ་གི་ཡོད་རེད། ངེས་འབྱུང་མེད་ན་དགེ་བ་སྤྱད་ནའི་འཁོར་བ་ནང་འཁོར་བསྡད་གི་རེད་སྐྱེ་བ་ཕྱི་མ་བདེ་འགྲོ་སྐྱེ་གི་རེད། བདེ་འགྲོ་སྐྱེས་ཡང་དམྱལ་བ་མར་འགྲོ་འོ་བྱེད་གི་དང་དེ་ནས་ཡོང་བ་འདས་འཁོར་བསྡད་གི་རེད། ད་ངེས་འབྱུང་གི་ཐོག་ལ་བྱང་སེམས་དེ་དགོས་རེད་བྱང་ཆུབ་སེམས་དེ་ཡོད་ན། བྱང་ཆུབ་སེམས་དེ་རང་ལས་གཞན་གཙོ་ཆེ་བ་བྱས་སེམས་ཅན་ཐམས་ཅད་ཀྱི་ཁུར་རང་གིས་བླངས་ནས་སེམས་ཅན་གྱི་དོན་དུ་སངས་རྒྱས་ཐོབ་འདོད་ཀྱི་བློ་དེ་ཡིན་ཙང་དེ་རང་རྒྱུད་ལ་སྐྱེས་བྱུང་ན་ཐེག་པ་ཆེན་པོ་རེད། ཐེག་ཆེན་གྱི་ལམ་ལ་ཞུགས་སོང་བ་རེད། ཅི་བྱས་རྒྱལ་སྲས་ཀྱི་སྤྱོད་པ་ཚོགས་གཉིས་ཀྱི་གྲལ་ལ་འགྲོ། སངས་རྒྱས་ཀྱི་སྐུ་གཉིས་ཐོབ་ཡག་གི་རྒྱུ་ལ་འགྲོ་གི་ཡོད་བྱས་ཙང་ཐེག་པ་ཆེན་པོའི་ལུགས་ལ། བྱང་སེམས་ཀྱི། བྱང་ཆུབ་སེམས་སྐྱེས་སོང་ན་བྱས་ཚད་པས། སངས་རྒྱས་ཀྱི་རྒྱུ་ལ་འགྲོ་ནས་ཨ་ནི་འབྲས་བུ་སངས་རྒྱས་ཐོབ་ཡག་གི་རྒྱུ་ལ་འགྲོ་བ་རེད། སྟོང་པ་ཉིད་མ་རྟོགས་ན་ཐར་པ་ཐོབ་གི་མ་རེད། ཐེག་པ་ཆེན་པོ་ལ་ཡིན་སྟོང་པ་ཉིད་མ་རྟོགས་ན་སངས་རྒྱས་ཐོབ་ཡག་ཡོད་མ་རེད། སྟོང་པ་ཉིད་མ་རྟོགས་དེ་སྐྱོན་ཐེག་པ་གསུམ་པོ་གང་གི་ཡང་བྱང་ཆུབ་ཐོབ་ས་ཡོད་མ་རེད། ཨང་དེ་འདྲ་ཡིན་ཙང་སྟོང་ཉིད་རྟོགས་པའི་བློ་དེ་ལ་ཡང་དག་པའི་ལྟ་བ་ཟེར་གི་རེད། ཅེས་ནི་མཚན་གསོལ་མཁན་དེ།

རྗེ་བདག་ཉིད་ཆེན་པོ་ཡིན་བཟོ་འདུག་པ་ཡང་དེ་ལ། ངེས་འབྱུང་གི་བསམ་པ་དེ། ངེས་འབྱུང་གི་བསམ་པ་དེ་ལ་ཚེ་འདི་ལ་ཞེན་པ་མ་ལོག་ན་འཁོར་བ་ལ་ཞེན་པ་ལོག་པ་ཡོང་ས་མེད་པ་ཡིན་ཙང། ངེས་འབྱུང་གི་ཡན་ལག་ཅིག་རེད། རྒྱུ་གཅིག་རེད་ཚེ་འདི་ལ་ཞེན་པ་བྲལ་བ་ལོགས་སུ་མ་བགྲངས་པ་རེད། དེ་དྲང་ས་ལས་ན། ཨ་ངེས་ཀྱི་ཚེ་འདི་ལ་ཞེན་པ་དང་བྲལ་བ་ངན་སོང་ལ་ངེས་པར་འབྱུང་བ། ཤར་ཕྱོགས་དེ་ཚོ་རིག་མ་རིག་པ་བགྲང་བར་བྱེད་པའི་ནང་ཚུལ་ལོགས་སུ་མ་བགྲངས་པ་གང་ལ།

ཡང་ཚོད་ཀྱི་བ་ལབ་ཆགས་པའི་མིང་གཅིག་བཏགས་ཤོར་བ་རེད། གོ་རྒྱུ་ཆུ་བཞི་མལ་ལས་མིང་གཅིག་བཏགས་འདོད་རྒྱལ་མཁན་པོའི་བརྡ་སྦྱར། ད་ཁོ་མ་གོ་བ་ཡིན་ཙང་ཁོ་དོན་དག་འདི་རེད་མཚན་ཉིད་རེད་བཞག་མཚོན་བྱ་མཚན་ཉིད་ཡོག་རེད་སཾ་སྐྲྀ་ཏ་སྐད་ལ་མཚོན་བྱ་མཚན་ཉིད་ཡོག་མ་རེད་དོན་དག་སྐད་ཁོ་རང་གི་གོ་ཡག་ཅིག་ཡོག་རེད། དེ་ཡིན་ཙང་སཾ་སྐྲྀ་ཏ་གི་སྐད་དེ་ཤེས་ན་ཚིག་ཤེས་ན་དོན་ལ་མི་རྨོངས་ཟེར་ཡག་དེ་དེ་རེད། བོད་སྐད་དེ་ལ་དོན་དག་དེ་མ་བཤད་པར་མིང་དེ་ཤེས་ཐུབ་ཡག་མ་རེད། དཔེར་ན་བུམ་པ་ཟེར་བའི་དུས་གའི་གོ་ཁྱི་གོ་ཚུལ་བརྗོད་ལ་ཡང་དོན་བྱེད་པ་ཆུ་ཆུ་ན་ཁོའི་མཚན་ཉིད་བཤད་དགོས་པ་དོན་དག་འདི་འདྲ་ཅིག་ལ་ཟེར་བ་རེད། བླ་མ་ཟེར་དུས་ཁོ་རང་ཚིག་ལ་ཞེ་དྲག་གོ་རྒྱུ་ཡོད་མ་རེད། ཁ་ཐུག་ལ་གོ་བ་གཅིག་གི་ནི་བླ་བླ་ཟེར་དུས་ལྟག་མ་ཟེར་བ་རེད། ལྟག་འོག་གཉིས་ཀྱི་ལྟག་མ་དེ་ལ་ཟེར་བ་རེད། བྱས་ཙང་བོད་ཀྱི་བླ་མ་བླ་མ་ཟེར་དུས་སོ་སོས་བརྩི་བཀུར་བྱེད་དགོས་ས། ཡར་གུས་ཞབས་བྱེད་དགོས་ས་དད་པ་བྱེད་དགོས་ས་ལྟག་ལ་བཞག་དགོས་ས་ཡིན་ཙང་བླ་མ་ཅེས་པ་རེད། ལྟག་འོག་གཉིས་ཀྱི་བླ་ཅེས་པ་རེད།

འདི་བར་དུ་བརྩོན་འགྲུས་ཡོད་མཁན་ཞིག་ཡིན་ན་ནི། ཡན་ལག་དེ་མ་ཁ་ཐུག་དེ་མ་བྱས་ནས་འདི་བར་ལས་དགུང་སྦྱར་ཡག་པོ་བྱེད་འགྲིག་གི་རེད་བ་སྟེ་དེ་མ་བྱུང་ན་ཁག་པོ་ཡོག་རེད། རང་ལ་ཉམས་མྱོང་མེད་པའི་ཚིག་སྐམ་གྱི་བཤད་པ། སློབ་མ་དད་བརྩོན་མེད་པའི་རྣ་དྲུང་དུ་བསྐྱལ་ནས། བླ་མ་རང་ལ་ཉམས་མྱོང་རྩ་ནས་མེད་པར་ཚིག་སྐམ་པོ་བཤད། སློབ་མ་ལ་དད་པ་མེད་བརྩོན་འགྲུས་མེད་མཁན་ཨམ་ཅོག་ནང་ལ་བླུགས། ཨ་ནི་དཔོན་སློབ་གཅིག་མགོ་གཅིག་གཡོགས་ཀྱི་སྣང་ཚུལ་འདི་སྐྱོ་བ་གསུངས་པ་རེད། བླ་མས་སློབ་མ་མགོ་བསྐོར། ཉམས་མྱོང་མེད་པར་ཅིག་ཤེས་ཡོད་མདོག་ཁ་པོ་བྱེད་ག་བྱེད།

ཡིད་ཀྱི་ཕྱག་ལག་པ་གི་ཐལ་མོ་སྦྱར་ལུས་ཀྱི་ཕྱག་ཡར་ལོངས་མ་ཐུག་ནས་ཐལ་མོ་སྦྱར་ཡང་ཆགས་ཡིད་ཀྱི་ཕྱག་ཁ་ནས། བསྟོད་པ་བསྟོད་ཚིག་ཡོན་ཏན་བརྗོད་པའི་ཚིག་ཅི་དང་ཀུན་སྦྱོར་བའི་ཡོན་ཏན་གང་ཡིན་ནི་གང་གི་དྲིན་གྱིས་ཟེར་དུས། འོ་སྟེ། ངག་གི་ཕྱག་ལུས་ངག་ཡིད་གསུམ་འཇུག་པ་གཅིག་འབྲེལ་གྱི་ཕྱག་གི་ཚད་ཡིན་ན་སུ་ན་སྦས།

ད་ལྟ་ར་ལྟ་བ་ཀ་དག་ཁྲེགས་ཆོད་ལྕོག་ལྐོག་ཟེར་ཡག་དེ་ཚོ་ད་རིང་འདིའི་སྐབས་སུ་བོད་ནི་པའི་བསམ་བློ་གཏོང་དགོས་ཡ་གལ་མ་རེད་ཅེས་དང་ཤེས་དགོས་ཡ་གཅིག་རེད་ཤེས་ནས་ལག་ལེན་བྱེད་རྒྱུ་ཡོད་རེད་དེ། དགེ་བ་ག་རེ་བསྒྲུབས་ནས་ཡོད་པའི། མི་དམིགས་པའི་རྒྱས་ཐེབས་ཐུབ་ན་ནི་ཡག་པོ་ཡིན་པ་རེད། སྦྱིན་པ་གཏོང་ནས་སྦྱིན་པའི་འཁོར་གསུམ་མི་དམིགས་པ། རེད་བ་དེ། འཇིག་རྟེན་འདས་པའི་ཕ་རོལ་ཕྱིན་ཞེས་བྱ་གསུམ་པོ་དག་ལ་ཆགས་སྐྱེས་པས་འཇིག་རྟེན་པ་ཡི་ཕ་རོལ་ཕྱིན་གསུངས་ཡོད་དམ།

འོ་རེད། ནཱ་རོ་ཆོས་དྲུག་ཁྲིད་ཤོག་ཁྲིད་ཤོག་ཟེར་ནཱ་རོ་ཆོས་དྲུག་ཁྲིད་ནས་དེ་རེད་ལག་ལེན་ལ་བསྟར་ཐུབ་ཡ་ནི་ཡོད་མ་རེད། ཐུབ་པའི་དབང་དུ་བཏང་ནས། ཅིག་ཉམས་ལེན་བྱེད་མཁན་ཡིན་ན་ད་གཏུམ་མོ་དེ་གིས་ཕན་ཆེན་པོ་ཐོབ་གི་རེད་འཕོ་བ་གིས་ཕན་ཐོབ་གི་མ་རེད། གྲོང་འཇུག་ནི་ཡོད་མ་རེད། བར་དོ་དང་རྨི་ལམ་ནི་ཕོ་གཟུགས་ཀྱིས་སུ་གཅིག་གིས་བསྒོམ་གྱི་མ་རེད། ད་ཡན་ལག་རེད་དེ་ལང་གི་ཡན་ལག་རེད་བ་དེ་ཡིན་ཙང་དེ་འདྲས་ཅིག་རེད་དེ་དེ་གཅིག་ཟེར་བསྡད་བ་ཡིན་ཙང་བའི་མི་ཚིག་གཅིག་ཟེར་བསྡད་ཙང། ད་དེས་མ་ཚད་པའི་ཡང་ཁ་སེང་དྲི་བ་གཅིག་ལ་གཅིག་གིས་ནི་གུ་ཆོས་དྲུག་ཕྲད་བ་རེད་ཟེར་ཡག་གི་ཀུ་ཅོ། ནི་གུ་ཆོས་དྲུག་ཡོད་པ་རེད་ནི་གུ་མ། ཡེ་ཤེས་མཁའ་འགྲོ་མ་ནི་གུ་མ་ཟེར་མཁན་དེ་ནཱ་རོ་པའི་སྤུན་ཀྱག་ཅིག་རེད། རེད་བ། བོད་མའི་ཕྱག་རྒྱ་བཅུ་གསུམ་བྱུང་ཡོད་བཅུ་གསུམ་ཡིན་ནི་བཅོ་ལྔ་ཡིན་གྱི། ནི་གུ་མ་དེ་གཅིག་རེད། བོད་དུ་བྱུང་བ་དེ་ལ་བདག་མེད་མ་རེད། མར་པའི་ཕྱག་རྒྱ་བདག་མེད་མ་དེ་གཅིག་རེད། དེ་འདྲ་གཅིག་གིས་གཅིག་གྲངས་ཀ་བརྩི་ཡོད་པ་ཡིན།

ཆོས་ཀྱི་ཕྱག་རྒྱ་དམ་ཚིག་གི་ཕྱག་རྒྱ་ལས་ཀྱི་ཕྱག་རྒྱ་ཕྱག་རྒྱ་ཆེན་པོ་ཟེར་བཞི། རྒྱུད་སྡེ་འོག་མ་བཀའ་ནི་ནུས་པ་ཁོ་རང་ནང་ལ་བྱས་ནས་ཆོ་ག་ལ་ཕྱག་རྒྱ་བཞིའི་ཆིངས་བཏབ་ས་གཅིག་ཡོད། བླ་མེད་ཀྱི་རྫོགས་རིམ་ནང་ལ་ཡང་སླེབས་སོང་ན། ཨ་ནི་ཕྱག་རྒྱ་བཞི་གི། སེམས་དབེན་ཁ་ཐུག་ལ་ཡ་བདེ་སྟོང་འདྲེན་པའི་ཕྱག་རྒྱ་བཞི་ཡོད་རེད། དེ་ཚོ་མ་རེད་དེ་རིང་འདི་ཕྱག་རྒྱ་ཆེན་པོ་ཟེར་ཡ་འདི་སངས་རྒྱས་ཀྱི་གོ་འཕང་རེད། སངས་རྒྱས་ཀྱི་གོ་འཕང་འདི་ལ་ཕྱག་རྒྱ་ཆེན་པོ་ཟེར་གྱི་རེད། འཚལ་ལོ་འཚལ་ལོ་ཟེར་བ་དེ་ང་རང་འདོད་གི་འདུག་བྱས་པ་རེད་ང་ལ་གནང་རོགས་གནང་ཟེར་བའི་ཚུལ་རེད། ད་ཕྱག་འཚལ་ལོ་ཟེར་དུས་སངས་རྒྱས་ཀྱི་གོ་འཕང་ང་ལ་ཐོབ་པར་གནང་རོགས་གནང་ཟེར་བ་དོན་དག་དེ་རེད། ཚིག་གཅིག་ལ་མང་པོ་བཤད་སྡོད་རྒྱུ་མེད། རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོའི་དོན། རྒྱལ་སྲས་དམ་པ་རྣམས་ཀྱིས་བསྔགས་པའི་ལམ་སྐལ་ལྡན་ཐར་པ་ཐར་འདོད་རྣམས་ཀྱི་འཇུག་ངོགས་དེ་ཇི་ལྟར་ནུས་བཞིན་བདག་གིས་བཤད་པར་བྱ། ད། འཇུག་ངོགས་དེ་ག་རེ་རེད་ཟེར་ན་ལམ་གཙོ་རྣམ་གསུམ་དེ་རེད།

གཞི་ཁོ་ན་ཉིད་གྲྭ་སར་ལུགས་གཉིས་ཞེ་དྲག་བྱས་པས་དཀའ་ལས་ཞེ་དྲག་བསྐྱོན་ཡོད་རེད། སངས་རྒྱས་ཀྱིས་མ་ཡིན་པ་ཅིག་གསུངས་ཡོད་ན་དྲང་དོན་ཟེར་གྱི་རེད་ཕར་ཕྱིན་སྐབས་སུ། རྒྱལ་པོ་མ་སྐྱེས་དགྲ་གིས་ཕ་བསད་ནས་འགྱོད་པ་ཆེན་པོ་བྱས་བསྡད་ཡོད་རེད་རྩ་ནི་པའི་རླུང་བུ་བྱས་ནས་འགྱོད་པ་དང་པོ་ཕ་རྐང་བཙུགས་བཙོན་དུ་བཅུག་པ་རེད། དེ་ནས་ཤི་ཁ་ལ་ཁ་ལ་ཡང་སོས་ཟིན་ལོག་པ་རེད་ཕ་ཡར་གདན་འདྲེན་ཞུ་ཤོག་ཟེར་དུས་བློན་པོ་ཚོ་དགའ་དྲགས་ནས་འདི་དྲགས་ཀྱི་སླེབས་འོང་དུས་ཕ་གསོད་མཁན་སླེབས་སོང་ཞེད་ནས་གཤེགས་པ་ཡིན་ཙང་རྒྱལ་པོ་མ་སྐྱེས་དགྲ་ལ་མཚམས་མེད་བྱུང་ཡོད་མ་རེད།

ཡང་སངས་རྒྱས་སྐུ་མདུན་ཡར་བཅར་དུས་དེ་སངས་རྒྱས་གཞན་དང་མི་འདྲ་བ་ལ་སྐུ་དཔལ་གཟི་བརྗིད་ཅན་གསེར་གྱི་མདངས་ཅན་རྒྱས་སྤྲོ་པོ་ཞེ་པོ་ཅིག་ཡོད་ཡིན་ཙང་ཞེད་སྣང་ཡོང་གོ། ཀྱེ་ཀྱེ་གསུངས་ཏེ་སྙན་ཐག་གི་ཆོས་ནི་རྒྱས་ཀྱི་མ་རེད་བསམ་བློ་འཁོར་གི་རེད། བསམ་བློ་གཅིག་འཁོར་ཡས་ཡར་ཕ་དང་མ་ནི་བསད་ཟེར་ཡང་ངས་ཕ་བསད་པ་དེ་རེད་མི་འདུག། ག་རེ་རེད་ཟེར་ན་བདག་འཛིན་འགོང་པོ་དེ་མེད་པ་བཟོ་དགོས་འདུག་ཕ་དེ་བདག་འཛིན་འགོང་པོ་རེད་ཕ་དང་མ་དེ། བ་དང་མ་རིག་པ་གཉིས་རེད། ཐ་མ་མ་རིག་པ་དེ་ཐོག་མར་སྐྱེ་མཁན་དེ་མ་རེད། འཇིག་ཚོགས་དེ་ཕ་རེད་དེ་ཡི་གཞུག་གུར་ཡོང་བ་རེད་ཁོ་ལ་བརྟེན་ནས་ང་འཁོར་བའི་ལས་བསགས་ནས་ཁོ་བྱུང་ནས་ཧོ་རེད་བྱ་དེ་མེད་པ་བཟོ་དགོས་མི་འདུག་བསམ། ཡུལ་འཁོར་འཁོར་བཅས་འཇོམས་ཟེར་ཡ་ཡུལ་འཁོར་དེ་ཚོ་ད་མང་པོ་བཤད་འདོད་ད་ཡོད་མ་དང་ཡུལ་འཁོར་དེ་དབང་པོ་ལྔ་དང་དབང་ཡུལ་ལྔ་དང་དེ་ཚོ་ལ་གོ་གི་ཡོད་རེད། གྲོང་སྤྱི་གཙང་སྤྱི་བྱོ་བ་ལ་ནི་བརྩོན་པར་སྨན་ནས་གྲོང་ཁྱེར་སྤྱི་གཙང་སྤྱི་དང་གྲོང་རྡལ་སྤྱི་གཙང་སྤྱི་བྱོ་བ་སྨན་ནས་ཟེར་ཡ་དེ། ད། ངས་བཤད་ནས།

འོ་ད་རྒྱལ་སྲས། རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོའི་དོན། རྒྱལ་བའི་གསུང་རབ་སངས་རྒྱས་ཀྱིས་གསུངས་པའི་གསུང་རབ་ཚང་མ་གི་སྙིང་པོའི་དོན་དེ་ནི། རང་གི་གདུལ་བྱ། ཐེག་པ་གསུམ་དེ་ཡར་ཁྲིད་ནས། པའི། འབྲས་བུ་ཐོབ། སངས་རྒྱས་ཀྱི་གོ་འཕང་དང་དགྲ་བཅོམ་གོ་འཕང་ཐོབ་ཡ་གི་ཐབས་དེ་ཡིན་ཙང་ལམ་གཙོ་བོ་གསུམ་པོ་དེ་ལ་མ་འགྲོ་བ་ལ་འགྲོ་ས་ལམ་ཀ་ཡོད་མ་རེད་ལམ་གཙོ་གསུམ་པོ་དེ། འོ་ད་གསུང་རབ་ཐམས་ཅད་ཀྱི་སྙིང་པོ་ཡིན་ལུགས་དེ་རེད།

བྱང་ཆུབ་སེམས་སྐྱེས་ན་དེ་བས་ཀྱང་ཡག་པོ་རེད་སངས་རྒྱས་ཐོབ་གི་རེད། སྟོང་པ་ཉིད་རྟོགས་ན་དེ་བས་ཀྱང་བདག་འཛིན་རྩད་ནས་ཀྱི་འཁོར་བའི་རྩ་བ་ལྡོག་ཐུབ་གི་རེད་ཟེར་ནས་བསྔགས་པ་མཛད་ས་ཁོང་ཚོ་གསུམ་པོ་རེད། དེ་གསུམ་མ་གཏོགས་པའི་དེ་ནི་དགེ་རྩ་ཚོ་ལ་དེ་ཙམ་གྱི་འཁོར་བའི་རྒྱུ་ཡིན་ཙང་ཁོང་ཚོ་ནང་བཞིན་གྱི་བསྔགས་པ་མཛད་གི་མ་རེད་བྱས་ཙང་རྒྱལ་སྲས་དམ་པ་རྣམས་ཀྱིས་བསྔགས་པའི་ལམ་ཟེར་བའི་བསྟོད་ར་གཏོང་ས་གི་ལམ་ཀ་ཧ་ཆེ་བ་རེད། དེ་འདི་རེད་ཅེས་པ་རེད། སྐལ་ལྡན་ཐར་འདོད་རྣམས་ཀྱི་འཇུག་ངོགས་དེ་སྐལ་བ་དང་ལྡན་པའི་མི་ཐར་པ་འདོད་པ། འཁོར་བ་ན་སྡོད་སྙིང་མ་འདོད་ཐར་པ་ཐོབ་སྙིང་འདོད་ན་འགྲོ་ས་གི་ལམ་ཀ་འཇུག་ངོགས། ཆུ་ཕ་རི་ལ་འགྲོ་སྙིང་འདོད་ན་ཆུ་བརྒལ་ས་དེ་ཆུ་སྲབ་ས་ཅིག་ཕར་རྒལ་དགོས་རེད། ཆུ་ཟབ་ས་རྦ་ཀློང་འཁྲུགས་ས་འགྲོ་ན་ཆུ་ནང་མར་ནུབ་ནས་ཤི་འགྲོ་གི་རེད། ཆུ་བརྒལ་ས་ཡག་ས་རབ་ས་ཡག་ས་དེ་ལ་ཆུ་གི་འཇུག་ངོགས་ཅེས་པ་རེད། ཧོ་ཐག་འཇུག་ངོགས་དེ་དེ་རེད་ཟེར་ང་རང་ཚོ་ཐར་པ་ཐོབ་སྙིང་འདོད་ན་ཕར་འགྲོ་ས་གི་ལམ་ཀ་དེ་ས་དེ་དེ་རེད། ཟེར་ང་ཚོ་གསུངས་པ་དེ་སེམས་ཡག་འགྲོ་གི་རེད། ད་ཇི་ལྟར་ནུས་བཞིན་བདག་གིས་བཤད་པར་བྱ་ཟེར་དེ་བ་དེ་ལྟ་བུའི་ལམ་གྱི་གཙོ་བོ་རྣམ་པ་གསུམ་པོ་དེ་ངས་ད་རིང་བས་གང་ཐུབ་ཐུབ་འདྲ་པོ་ཞིག་བཤད་གི་ཡིན་གསུངས་ཀྱི་ཡོད་རྗེ་རིན་པོ་ཆེ་གིས། ད་འོ་ན་ཉན་མཁན་ག་འདྲ་ཅིག་གིས་ཉན་དགོས་རེད་བཤད་མཁན་བླ་མ་ད་རྗེ་རིན་པོ་ཆེ་གིས་བྱས། ཉན་མཁན་ག་འདྲ་ཅིག་ང་རང་ཚོས་ག་འདྲ་ཟིག་ཉན་དགོས་རེད་ཟེར་ན། ང་རང་ཚོ་ཚོང་རྒྱག་ཡག་དང་རྒྱུ་གསོག་ཡག་དང་མི་མགོ་སྐོར་བཏང་ཡག་དང་དགྲ་འདུལ་གཉེན་སྐྱོང་བྱེད་ཡག་དང། བག་མེད་གུ་ཡངས་བྱེད་ཡག་དང་བག་ལག་བྲལ་ཡག་གི་དོན་དག་ལ་ཆོས་ཉན་ནས་དོན་དག་ཡོད་མ་རེད། བསམ་བློ་ཡག་པོ་བྱས་ཉན་དགོས་བ་རེད། ག་འདྲ་ཉན་དགོས་བ་རེད་ན། བས་ཀུན་སློང་ཡག་པོ་བྱས་བཅོས། ད་ཧ་ལས་པའི་འཁོར་བ་འདི་སྡུག་བསྔལ་གྱི་རང་བཞིན་ཡིན་ཙང་འཁོར་བ་འདི་ན་སྡོད་རྒྱུ་མི་འདུག་འཁོར་བ་འདི་ཐར་དགོས་ཀྱི་འདུག་བསམ་པའི་འཁོར་བ་ལ་མ་ཆགས་པ་ཅིག་དགོས་ཀྱི་ཡོད་རེད། ད་ཐོག་མར་ནི་མ་ཆགས་པ་ཡོང་གི་མ་རེད་བ་ང་ཚོ་བསམ་བློ་བཏང། བསམ་བློ་སེམས་བཟོ་བཏང་བཟོ་བཏང་བཟོ། འཁོར་བ་འདི་ལ་མ་ཆགས་པ་ཅིག་བྱེད། དེང། འཁོར་བའི་བདེ་བ་ལ་མ་ཆགས་པ་སོང་དུས་འཁོར་བ་ལ་ཞེན་པ་ལོག་ནས། སྐྱེས་བུ་འབྲིང་གི་ལམ་ལ་བློ་སྦྱོང་ནས། ད་འཁོར་བ་ལ་བའི་ཆུ། མེ། ཐིག། འདི། མེའི་འོབས་ལྟ་བུ་མཐོང་ནས་ངེས་འབྱུང་གི་བསམ་པ་ཡོད་མཁན།

གཟུགས་བཟང་བ་གཅིག་དགོས་ཀྱི་ཡོད་རེད་སྒྲ་སྙན་པ་གཅིག་དགོས་ཀྱི་ཡོད་རེད་རོ་ཞིམ་པོ་གཅིག་དགོས་ཀྱི་ཡོད་རེད་དྲི་མ་ཞིམ་པོ་དགོས་ཀྱི་ཡོད་རེད་རེག་བྱ་འཇམ་པོ་དགོས་ཀྱི་ཡོད་དེའི་དོན་དག་ལ་ནི་ཁང་ས་ཞིང་ནས་མཚོན་པའི་རྒྱུ་ནོར་ལོངས་སྤྱོད་ངོམས་པ་མེད་པ་ཞིག་དགོས་ཀྱི་ཡོད་རེད། མི་གཅིག་གིས་པས། ལོ་སྟོང་ཕྲག་ཅིག་ཟ་ནས་ཟ་མ་ཐུབ་པ་བྱུང་ཡང་ད་དུང་གསོག་གི་ཡོད་རེད་པས།

གཞན། སེམས་བྱུང་གི་སྐོར་དང་ཨ་ལེ་གཞན་ཕ་ད་རེ་རེ། སེམས་དང་སེམས་བྱུང་གི་དབྱེ་བ། ཨུ་པ་འདི་བ་ཤེས་གི་མི་འདུག་ཨུ་པ་འདི་བ་པཎྜི་ཏ་ཡིན་ཟེར་བ་རྒྱ་གར་གི་མཁས་པ་ཆེན་པོ་དབུ་མ་ཕྱི་དར་པས་རྩ་རྩ་ཤེས་འདྲི་པ་མཐའ་དག་དང་རྒྱག་རྒྱུ་ཡོད་རེད། དོན་དག་ཤེས་གི་ཡོད་མ་རེད། བྱས་ཙང་དེ་འདྲ་ཤེས་གི་མི་འདུག་ད་ཁོང་ཚོ་སློབ་སྦྱོང་དེ་ལ། བོད་ཀྱི་བར་དགེ་བཤེས་སློབ་སྦྱོང་མར་པས་མཚན་ཉིད་ཅི་ལྟ་བུའི་བར་དེ་ཡིན་ན་སེམས་བྱུང་དང་སེམས་ཀྱི་ཁྱད་པར་འདྲ་པོ་ཤེས་ཀྱི་ཡོད་ན་སེམས་རྟགས་སུ་བཤད་ནས་གོ་གི་རེད་པ་ཅིག་གོ་རོགས་བྱས་ན་ཁྱོས་གོ་གི་རེད་དེ་མ་གོ་ན་ད་ར་བ་ཟེར་ར་བ་ཟེར་བཤད་ན་བས། ཅིག་བཟོ་ལྟ་འདྲ་པོ་ཅིག་མ་གཏོགས་ཡག་པོ་ཅིག་རང་ཤེས་ཐུབ་གི་མ་རེད་ད་འདོད་པའི་འདོད་ཆགས་སྲིད་པའི་འདོད་ཆགས་གཉིས་ཡོད་ས་ནི།

ཨ་མི་སྒང་ག་ལོག་པའི་ཚེ་འདི་ལ་བདེ་སྐྱིད་ཕུན་སུམ་ཚོགས་པ་ཞིག་འདོད་མཁན་ནི་ཤ་སྟག་ཡོད་རེད། དུས་ངན་འདི་སོ་སོའི་དགེ་བའི་བཤེས་གཉེན་དང་འཕྲད། སྔོན་བསགས་བསོད་ནམས་ཀྱི་རྐྱེན་བྱས་ནས་ཨ་ནི་ཅིག་བསམ་བློ་བཏང་སྒོམ་ཅིག་མ་བྱས་པ། ཨ་ཡོང་ཡག་ཡོད་མ་རེད་དེ་མེད་པ་ཡིན་ཙང་བས་ང་རང་ཚོ་མི་སྒང་ག་ལོག་པའི་ཚེ་འདིའི་བདེ་བ་གཅིག་ལ་འདོད་ནས།

ཚེ་འདིའི་འདོད་པའི་ལོངས་སྤྱོད་གར་བྱས་ན་བྱས་བསམ་པའི་བློས་བཏང་ནས་ཁོ་ངེས་འབྱུང་སྐྱེ། ད་ནི་བས་གྲགས་ཆེ་དགུ་མ་ཡ་ཆེ། ངེས་འབྱུང་གི་བསམ་པས་འགྱོད་དགུ་སྡོམ་པ་ལེན། སུ་འདྲ་ཡིན་ན་རབ་བྱུང་ཡིན་པས་བཞུགས་པ་སྟེ། ཆོས་གོས་རྣམ་གསུམ་གྱོན། ལྷུང་བཟེད་གཅིག་ཁྱེར། ཁང་པ་ལ་བདག་པོ་རྒྱག་རྒྱུ་ཡོད་མ་རེད་སྔོན་མ་ཡིན་ན་ཁང་པ་ཡོད་མ་རེད་ག་པ་སླེབས་སླེབས་དགོན་པ་སླེབས་ནས་བཤགས་ན་སྡོད་ས་སྤྲད་གི་རེད་སྡེ་བ་ན་ཟས་ནི་སློང་ནི་ཟ་གི་རེད། གསོག་ཡག་ཡོད་མ་རེད་ཞག་པོ་གསོག་ཟ་རྒྱུ་ཕ་དར་བཞག་ཟ་བའི་ལྷག་མ་དོ་ནུབ་ཟ་རྒྱུ་ཡོད་མ་རེད། དེ་འདྲའི་མཚོན་བྱེད་ནི་དེ་ཡིན་དུས་བའི་ཚེ་འདི་གི་འཚོ་བ་ལ་ཆགས་ཞེན་རྩ་ནས་མེད་པ། ཆོས་མ་གཏོགས་བསམ་བློ་གཏོང་རྒྱུ་མེད་མཁན་རང་དབང་མེད་པ་ཞིག་ཆགས་གི་རེད་ཨ། དེ་འདྲ་ལ་བརྟེན་ནས་ང་རང་ཚོ་ད་རེས་སངས་རྒྱས་པའི། གྲྭ་པ་རབ་བྱུང་ཚོ་གིས་ངེས་འབྱུང་བའི་བསམ་པའི་རྒྱུ་ཅན་དུ་སྡོམ་པ་ལེན་ཡོད་རེད་གང་ག་ལ་ངེས་འབྱུང་ཤུགས་ཆེན་པོ་ཡོད་རེད། ཡོང་གི་བསམ་པ་བྱས་ནས་དཔེ་ཆ་བལྟ། ཆོས་བྱེད་དགོས་རེད་ཆོས་བྱེད་དཔེ་ཆ་ཤེས་དགོས་དཔེ་ཆ་བལྟ། དཔེ་ཆའི་ནང་ནས་བཤད་པ་དེ་དག་ང་རའི་དེ་ཡིན་ཁོའི་དེ་མ་རེད་ཟེར་ཡང་ཡག་ཨོ་ད། ཆོས་ཀྱི་ཐོག་ལ་རྩོད་པ་བྱེད། ཁོའི་དཔེ་ཆ་དེ་ཡག་པོ་མ་རེད་ཁོའི་ཆོས་དེ་ཡག་པོ་མ་ངའི་ཆོས་དེ་ཡག་པོ་ཡིན་ཁོའི་ལྟ་བ་ཡག་པོ་མ་རེད་ཁོའི་ངའི་ཁས་ལེན་དེ་ཡག་པོ་ཡིན་ཟེར་གི། པའི་འདུ་ཤེས་ཀྱི་ཐོག་ལ་རྩོད་ནས། རྒྱབ་ནས་བཟོ་གི་ཡོད་རེད་ཟེར་དེ། ཕྱོགས་ཞེན་བྱས་ནས་རྩོད་པ་གང་ག་དེར་ཐུག་ཡོང་གི་ཡོད་རེད་ཟེར།

དེ་ལ་གྲྭ་པ་ཚོས་ཁ་གྱོན་ཡོང་གྲྭ་པ་ཡག་པོ་འདི་བསྡད་ཀི། གཅིག། གྲ་འགྲིག་མ་འགྲིག་ཁེབ་ཁེ་རག་གྱོང་རག་བྱས་དུས། ཁུ་བ་བྱེད་མཁན་གྱོང་འཕྲོད་མཁན་དེ་རེ་ཡོར་བཏང། ཨ་ངས་རྩོད་གི་མེད་རྩོད་གི་མེད་ད་ང་རེ་གྱོང་འཕྲོད་གི་ཡིན། ང་ཁོ་ཁ་གཏད་བྱེད་གི་མེད་ཁོ་ལ་ཁེ་སྤྲད་གི་ཡིན། ང་ཁོ་དང་འདྲ་འདྲ་བྱེད་གི་མེད་རྩོད་དགོས་དོན་མེད། ལྟོ་གཅིག་ནི་རག་གི་རེད། ང་གོས་དཀར་པོ་ཕ་མའི་ལག་ལ་བཞག་སྐྲ་ནག་པོ་བླ་མའི་ཕྱག་ལ་བཞག་རབ་བྱུང་བྱེད་དགོས་ཡག་ཤི་ངས་རྩོད་གི་དེ་ང་འདི་ལ་ངོ་ཚ་ཟ་ཁ་བྱས་རང་གི་རང་ལ་འོ་དེ་འདྲ་ཟེར་མཁན་ཡོང་དེ་དངོས་གནས་རེད།

ད་གཅིག་གིས་བྱུང་གཅིག་གིས་གཏོང་ན་དེ་གོ་མི་ཐུབ་གཉིས་ཀྱིས་གཏོང་ན་གོ་མི་ཐུབ། དེ་ནི་མི་དྲན་དགུ་དྲན་དྲན་ནས་དེ་བསམ་པ་སྡུག་རུ་སྡུག་རུ་འགྲོ། ཚེ་འདི་གི་ལས་ཀ་དེ་མགོ་ལ་འདོད་ཆགས་དེ་དེས་བཏགས། ཨ་ལི་དང་པོ་ཕ་མའི་རྩར་ལེན་འགྲོ་གྲྭ་པ་བྱས་ནས་དགོན་པ་ན་སྦྱང་དེ་གར་འགྲོ་ཁ་བཅད་དོན་ཉོ་བ་བྱ་བ་ཉོ་བ་ཡག་པོ་བྱས་འདེད་ད་བར་རིང་དུས་ཅི་ཡོང་རེད།